ད་ལྟ་ནི་ཁྲིམས་དང་རང་དབང་གི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་བརྗོད་པའི་ལེ་ཚན་རྒྱང་བསྲིང་ཞུ་རྒྱུའི་དུས་ཚོད་ཡིན་པ་རེད། ང་ནམ་མཁའ་བསྟན་འཛིན་ཡིན། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་བྱུང་རབས་རེད་ལོ་རྒྱུས་རེད་རྒྱལ་ཁབ་ཀྱི་གནད་དོན་ཐོག་ལ་ཡ་ཐོག་མའི་བྱུང་ཁུངས་རེད་དེ་ནས་གཅིག་གི་བར་དུ་ཡང་གཅིག་འགྱུར་འགྲོས་རེད་གནས་དང་དེའི་གནས་སྐབས་ཐོག་ལ་ཡ་ལོ་རྒྱུས་རེད་གནས་ཚུལ་མང་པོ་ཞིག་ལ་ཡང། འཁྱོག་བཤད་དང་དངོས་འབྲེལ་དང་དྲང་བདེན་ཁྲིམས་འགལ་ཁྲིམས་མཐུན་མང་པོ་ཞིག་གི་གནས་ཚུལ་ཡོང་གི་ཡོད་རེད་སོང་ཙང་དེ་རིང་གི་ང་ཚོའི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་ཁྲིམས་དང་རང་དབང་གི་ལས་རིམ་ནང་ཡོད་པའི་གི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་བརྗོད་པའི་གི་གནད་དོན་ཐོག་ལ་ཡ་ང་ཚོས་གླེང་མོལ་ཞུ་གི་ཡིན་གླེང་མོལ་ཞུ་ས་འདི་ད་ལྟ་སྤེན་ནང་བཅའ་བཞུགས་བོད་དང་རྒྱ་ནག་གི་ལོ་རྒྱུས་སྐོར་ལ་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ལ་བཅར་འདྲི་ཞུ་གི་ཡིན། དེབ་འདིའི་སྐོར་ལ་ཡ་གཅིག་ཨ་མི་རི་ཀ་ནང་བཅའ་བཞུགས་གཙུག་ལག་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་སྐུ་ཞབས་ཧོང་སུན་ཁོ་རང་གིས་རྒྱ་ཡིག་ནང་བྲིས་ནས་དེ་ཆ་ཚང་ཅིག་སངས་རྒྱས་སྐྱབས་ལགས་ཁོ་རང་གིས་བོད་བསྒྱུར་གནང་ཡོད་རེད་གསུངས་སོང་ད་དེབ་འདི་ད་ལྟ་དང་པོ་གཉིས་ཡོད་རེད་གསུངས་སོང་ད་དེབ་འདིའི་སྐོར་ལ་ཡ་ང་ཚོས་ཅིག་མུ་འབྲེལ་གྱི་ལེ་ཚན་ཞིག་བཟོ་ཡས་ཀྱི་འཆར་གཞི་ཞིག་ཡོད་དེ་སོང་ཙང་ཐོག་མ་དེ་ལ་ཡ་ད་ལྟ་སྤེན་ནང་བཅའ་བཞུགས་སྐུ་ཞབས་སངས་རྒྱས་སྐྱབས་ལགས་ང་ཚོའི་གི་ལས་རིམ་ཐོག་ཕེབས་པ་ངས་ཐུགས་རྗེ་ཞུ་ཡས་དང་ང་རང་ཚོ་གི་དུས་ཚོད་བཏོན་པ་དེ་ངས་ཐུགས་རྗེ་ཞུ་གི་ཡིན་ད་སངས་རྒྱས་སྐྱབས་ལགས་ཐོག་མ་དེ་ལ་ཡ་གོང་དུ་ངས་ཞུས་པ་ནང་བཞིན་རེད་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་གི་ད་ལྟ་དཔེ་དེབ། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞེས་པའི་དེབ་ཅིག་བརྗོད་ཡོད་རེད་དེབ་དེའི་འབྲི་མཁན་དེ་ཡི་སྐོར་ལ་ཅིག་ངོ་སྤྲོད་གནང་རོགས་གནང་ཞུས་ཡིན། ལགས་སོ། ཐོག་མར་བཀྲ་ཤིས་བདེ་ལེགས། རེད་ལགས་ད་དེའི་བྲིས་མཁན་གྱི་མིང་ལ་རྒྱ་ཡིག་གི་ནང་ནས་སྐུ་ན་ལིའུ་ཧན་ཁྲིན་ཟེར་བ་རེད་ཁོ་རང་སྐྱེས་ས་དེ་སིང་ག་ཕོར་ནས་རེད་ཡིན་ནའི་ཁོང་གི་མི་ཁུངས་དེ་ནི་རྒྱ་ནག་རྒྱ་ནག་སྐམ་ས་ཆེན་མོ་ནས་རེད་ཁོ་རང་ལྟ་བུ་མཚོན་ན་སིང་ག་ཕོར་ནས་སློབ་གྲྭ་འགྲོ་དེ་ནས་རིམ་བཞིན་ཨ་མི་རི་ཀ་ནས་སློབ་གཉེར་བྱས་དེ་འདྲ་བྱས་ནས་མཐའ་མ་ནི་ཁོ་རང་གི་ད་སློབ་གྲྭ་ཆེན་མོ་དེ་འདྲ་མང་པོ་ནས

ལགས་སོ་ད་ལྟ་སངས་རྒྱས་སྐྱབས་ལགས་ད་ལྟ་ང་རང་ཚོ་གོང་དུ་གསུངས་ནང་བཞིན་ད་ལྟ་རྩོམ་པ་པོ་གཙུག་ལག་སློབ་དཔོན་ཆེན་མོ་སྐུ་ཞབས་ཧོང་གིས་ད་ལྟ་ང་རང་ཚོ་ད་ལྟ་གཅིག་རྒྱ་ཡིག་ནས་ཚུར་བོད་ཡིག་བསྒྱུར་སོང་ཙང་ཁྱེད་རང་ངོས་ད་ལྟ་གཅིག་དེབ་དེ་ཐོག་མར་དེ་གཅིག་རྒྱ་ཡིག་ནང་དང་གཟིགས་པའི་སྐབས་ལ་ཡ་ཁྱེད་རང་ངོས་ནས་གཅིག་གི་ད་ལྟ་སྐུ་ཞབས་ཧོང་གིས་ད་ལྟ་དེབ་དེ་བྲིས་དགོས་རྒྱུ་མཚན་ཅིག་ག་རེ་གཟིགས་ན་ལོ། རེད་ལགས་ད་དེ་དེབ་འདིའི་མགོ་ན་ཁོ་རང་གི་ངོ་སྤྲོད་ཏི་ཙེ་གཅིག་ཡོད་རེད་དེ་གཅིག་གཟིགས་ཐུབ་ན་ཡག་པོ་ཡོད་རེད་ད་དེའི་ནང་ལོགས་ག་རེ་བྲིས་འདུག་ཟེར་ན་ཁོ་རང་གིས་དེབ་འདི་མ་བྲིས་ལོ་ཉི་ཤུ་གི་སྔོན་ལ་ཨ་ཉི་མ་གཅིག་ཁོ་དང་དབྱིན་ཇི་དབྱིན་ཇི་བ་གཅིག་ཕྱི་རྒྱལ་གྱི་མི་གཅིག་མཉམ་དུ་ཨ་ནི་བོད་ཀྱི་གནད་དོན་སྐོར་ལ་རྩོད་པ་ཤོར་འདུག་ཨ་རྩོད་པ་ཤོར་དུས་སྒང་ལ་ད་ཁོ་རང་ལྟ་བུ་མཚོན་ན་ཨ་ནི་རྒྱ་ཡིག་གི་སློབ་གྲྭ་དེ་འདྲ་ག་བ་འདྲ་ཡིན་ན་དེ་ནས་སློབ་སྦྱོང་བྱེད་རྒྱུ་གི་ཤེས་ཡོན་དེ་བེད་སྤྱོད་བྱས་ནས་དབྱིན་ཇི་དེ་མཉམ་དུ་རྩོད་པ་བྱས་དུས་སྒང་ལ་ཁོ་རང་གིས་དབྱིན་ཇི་དེ་ཁྱོན་ནས་ལབ་ཤེས་མ་སོང་ཟེར་ད་བོད་ཀྱི་ལོ་རྒྱུས་དེ་རྒྱ་ནག་གི་ཆ་ཤས་མ་ཡིན་པ་དེ་དེ་སྒྲུབ་དུས་སྒང་ལ་ཁྱོན་ནས་ལབ་ཤེས་མ་སོང་ཟེར་དབྱིན་ཇི་དེ་ལ་དེ་ནས་སྒང་ལ་ད་མ་གཞི་ནས་ཁོ་རང་རིག་གཞུང་ལ་དོ་སྣང་ཡོད་མཁན་རྒྱ་གི་རིག་གཞུང་དང་ལོ་རྒྱུས་ལ་ཧ་ཅང་གི་དོ་སྣང་ཡོད་མཁན་མི་དེ་འདྲ་གཅིག་ཡིན་སྟབས།

ཨ་ལེ་ད་དེ་ནས་ཅིག་གིས་ད་ལྟ་བོད་ཀྱི་རྒྱལ་རབས་ལོ་རྒྱུས་རེད་ཐོག་མའི་གི་བོད་ཀྱི་འབྱུང་ཁུངས་གི་གནས་སྟངས་རེད་ཅིག་ཁྱད་པར་ལ་ཡང་བོད་ཀྱི་ད་ལྟ་གནས་སྟངས་ཐོག་ལ་ཡང་ད་ཅིག་ད་ལྟ་ང་རང་ཚོ་གོང་གསུངས་པ་རེད་ད་ལྟ་ཁོ་རང་གི་དེབ་དེ་བྲིས་པ་རེད་ད་དེབ་དེ་བྲིས་སྟངས་ཀྱི་བར་ཅིག་དེབ་བྲིས་སྟངས་གི་ལོ་རྒྱུས་ཡིན་ན་རེད་བྱུང་རབས་ཡིན་ན་རེད་དེ་ནས་དེབ་གི་བྲིས་སྟངས་དང་རྩོམ་པ་པོ་མང་པོ་ཅིག་སོ་སོའི་ངོས་ནས་ཅིག་གསལ་བཤད་གནང་ཡག་ཅིག་འདྲ་མི་འདྲ་ཅིག་ཡོད་རེད་དེ་སོང་ཙང་བོད་ནི་གནའ་སྔ་མོ་ནས་ཅིག་རྒྱ་ནག་གི་ཆ་ཤས་མིན་ཞེས་པ་དེབ་དེ་གི་ཆགས་སྟངས་གྲུབ་སྟངས་དེ་ག་འདྲ་ཅིག་ཡོད་ན་དེབ་དེ་ལ་ཡང་ཅིག་བམ་པོ་རེད་སྟོད་ཆ་སྨད་ཆ་གཉིས་རེད་ག་ཚོད་ག་ཚོད་ཡོད་ན་དེ་དེབ་དེ་སྐོར་ལ་ཡང་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཅིག་མདོར་བསྡུས་ཅིག་གནང་རོགས་གནང་ཞུ་ཡིན། ཚང་གིས་བརྒྱབ་ལ། ཁོ་རང་གིས་དེབ་འདི་འབྲི་ཡག་དེ་ཡང་ཁོ་རང་གིས་ཅིག་ལོ་རྒྱུས་ཀྱི་བདེན་པ་འཚོལ་ཡག་ཅིག་ཆེད་དུ་རེད་མ་གཏོགས་ཅིག་དམིགས་ཡུལ་ཡོད་པའི་སྒོ་ནས་དེ་འདྲ་མ་རེད་ཁོ་ཚོའི་ལོ་རྒྱུས་ངོ་མ་དེ་ག་འདྲ་ཞིག་ཡིན་ནམ་ཞིག་དེ་འདྲ་ཀུན་སློང་ཅིག་གི་འོག་ནས་ཨ་ནི་ཁོ་རང་གིས་ད་དེབ་འདི་འབྲི་ཡག་དང་ཡང་ན་ལོ་རྒྱུས་ལ་ཞིབ་འཇུག་བྱེད་ཡག་འགོ་དེ་ནས་ཚུགས་རྒྱུ་རེད། གཉིས་པ་གང་ནི་ད་ཁོ་རང་གིས་མ་ལོ་རྒྱུས་ཡིག་ཚང་ཀློག་ཡོང་དུས་སྒང་ལ་ཨ་ནི་རྒྱ་ནག་དམར་ཤོག་གཞུང་གི་ལོ་རྒྱུས་རྫུན་བཟོ་དང། འཁྱོག་བསྒྱུར་དང་བདེན་པ་མ་ཡིན་པ་མང་པོ་ཞིག་བྱས་ཡོང་དུས་སྒང་ལ་ཁོ་རང་ཚུད་པའི་རྒྱ་ནག་མི་མང་ཚང་མ་ལ་མགོ་སྐོར་བཏང་གི་ཡོད་ཡ་དང་དེ་ལས་གཞན་འཛམ་གླིང་གི་མི་མང་ལ་མགོ་སྐོར་བཏང་གི་ཡོད་ཡ་དེ་འདྲ་གི་གནས་སྟངས་ཞིག་མཐོང་ནས་ཁོ་རང་གི་དེབ་དེ་བྲིས་དགོས་ཡ་ཀུན་སློང་ཤུགས་ཆེན་པོ་ཞིག་སླེབས་ནས་དེབ་དེ་བྲིས་རྒྱུ་རེད་བཤད་ཡིན་ད་དེབ་འདི་ལྟ་བུར་མཚོན་ན་ཁོ་རང་གི་འཆར་གཞིའི་ནང་དེབ་གཉིས་བྲིས་གི་ཡོད་རེད་ད་ལྟ་ང་ཚོ་དཔར་སྐྲུན་བྱས་ཏེ་བོད་ཡིག་ནང་བསྒྱུར་ཡོད་རྒྱུ་དེ་དེབ་དང་པོ་དེ་རེད།

དེ་ནས་བམ་པོ་གསུམ་པ་ལ་ལེའུ་བཅུ་གཉིས་ཡོད་རེད་འདི་ཆིང་རྒྱལ་རབས་རེད་པས་བམ་པོ་བཞི་པ་ཡང་ཆིང་རྒྱལ་རབས་ད་དེ་གཉིས་ག་རེ་བྱས་སྡེ་ཚན་གཉིས་ཆགས་རེད་ཟེར་ན་བམ་པོ་གསུམ་པ་དེ་ཆིང་རྒྱལ་རབས་རེད་པོ་གི་གཞུང་གི་སྒྲིག་འཛུགས་ཀྱི་སྒང་ནས་བོད་རྒྱ་ནག་གི་ཆ་ཤས་མ་རེད་ཟེར་ཡ་དེ་སྒྲུབ་ཀྱི་ཡོད་རེད་ད་བམ་པོ་བཞི་པའི་ནང་ལོགས་ནས་ལེའུ་བཅུ་བརྒྱད་ཡོད་ཡ་འདི་གི་ཆིང་རྒྱལ་རབས་རེད་པོ་གི་དུས་སྐབས་སུ་བོད་དང་མན་ཇུ་དང་ཨ་ནི་དབྱིན་ཇིའི་བར་ལ་དོན་ཆེན་མང་པོ་ཅིག་བྱུང་རྒྱུའི་ལོ་རྒྱུས་དོན་ཆེན་དེ་ཚོའི་སྒང་ནས

རེད་ལགས། ད་རྩོམ་པ་པོ་ལིའུ་ཧན་ཁྲིན་དང་ང་གཉིས་ཡི་ཡི་འབྲེལ་བ་བྱུང་སྟངས་དེ་ལོ་རྒྱུས་ཏོག་ཙམ་རིང་པོ་འདྲ་བོ་ཞིག་རེད། དེ་ཉིས་སྟོང་བཅུ་དྲུག་གི་ལོ་ལ་ང་ཚོས་ཐེ་ཝན་དོན་གཅོད་ཀྱིས་བོད་རིགས་དང་རྒྱ་རིགས་མཁས་པ་དེ་འདྲ་བགྲོ་གླེང་བྱེད་ཡག་ཚོགས་འདུ་ཅིག་གོ་སྒྲིག་བྱས་རེད། ད་དེ་འདྲ་བྱས་རེད་པ་ཚོགས་འདུ་བྱས་དུས་སྒང་ལ་ཐོག་དང་པོ་སྐུ་ཞབས་ཁོ་རང་གིས་ཨ་ནི་གཏམ་བཤད་ཅིག་སྤེལ་སོང། གཏམ་བཤད་ཀྱི་བརྗོད་བྱ་དེ་རྒྱ་ཡིག་གི་ཡིག་ཚང་ལས་བོད་དང་རྒྱ་གི་འབྲེལ་བ་ངོ་སྤྲོད་བྱས་རེད། ད་དེ་མ་ངོ་སྤྲོད་ཅིག་བྱེད་ཡོང་དུས་སྒང་ལ་ད་ཚོགས་འདུའི་སྒང་ལ་མཉམ་ཞུགས་བྱེད་མཁན་ཚང་མ་གི་ཡིད་དབང་འདྲ་བོ་ཆགས་རེད། ད་དེའི་སྔོན་ལ་དེ་འདྲ་བའི་བྱེད་སྒོ་ནི་མང་པོ་མཐོང་ཡོད་བ་མ་རེད། དེ་ནས་ད་ང་གཉིས་འབྲེལ་བ་འདྲ་བོ་བྱུང་བ་རེད། འབྲེལ་བ་བྱུང་ནས་དེ་ནས་ང་ཚུར་ལོག་ཡོང་དུས་ང་དང་ཁོ་རང་འབྲེལ་བ་ཅིག་བྱས་སོང། འབྲེལ་བ་བྱས་ནས་དང་པོ་ཁོ་རང་གིས་ད་དེ། ཁོ་རང་རྒྱ་ཡིག་ནང་དེབ་དེ་འདྲ་དེ་བྲིས་ཀྱི་ཡོད། དེབ་དེ་རྒྱ་ཡིག་ནང་བྲིས་ཀྱི་ཡོད། ཨ་ནི། རྒྱ་ཡིག་ནང་བྲིས་ཡོང་དུས་སྒང་ལ་ཁོ་རང་གིས་བཤད་ཡ་ལ་བྲིས་རྒྱུ་ཚང་མ་དེ་ཉམས་ཞིབ་པ་ཅིག་གི་སྒང་ནས་བྲིས་ཡོང་དུས་སྒང་ལ་མི་དམངས་སྤྱིར་བཏང་ཀྱི་མི་དམངས་དེ་ཚོ་ཀློག་ཡ་ལ་གོ་བདེ་པོ་མི་འདུག་ཁོ་རང་གི་རྒྱ་ཡིག་ནང་བྲིས་རྒྱུ་དེ་གོ་བདེ་བ་བྱས་ནས་ང་ལ་ཅིག་ཕབ་ཐུབ་ཀྱི་རེད་པས་ཟེར་ད་ང་དེ་ཧང་སང་ལ་ཁོ་རང་གི་དཔེ་དེ་ང་དེ་འདྲ་གི་ཡིད་ཆེས་འདྲ་བོ་བྱས་ནས་དེ་འདྲ་བྱས་དེ་ང་ལ་དགའ་བོ་ཞིག་བྱུང་ད་ངས་ཞེ་ཁྲ་འདྲ་ཞིག་མར་ད་ཡིན་ན་མ་ངས་བྲིས་དགོས་ཟེར་ནས་ངས་ལེའུ་ཁོ་རང་གི་བྲིས་རྒྱུ་རྩོམ་ལེའུ་གཉིས་ཅིག་ད་སྤྱིར་བཏང་གི་མིས་གོ་ཡ་གི་དེ་འདྲ་བྱས་ནས་མར་ཕབ་ཀྱི་ཡིན། ད་ནི་ཁོ་རང་རིག་ལ་ཁོ་རང་ཞེ་པོ་དགའ་འདུག་ད་རྗེས་ནས་ཁོ་རང་བཤད་སོང་ད་ང་ནི་དེ་འདྲ་མ་བྱེད་དགོས་དང་པོ་ངས་འདི་རྒྱ་ཡིག་ནས་བྲིས་ཆ་ཚང་མ་བྲིས་ཚར་ནས་ཨ་ནི་པར་སྐྲུན་བྱེད་དགོས་ཁྱོད་རང་གིས་འདི་རྒྱ་ཡིག་ངས་བྲིས་རྒྱུ་དེ་ཚོ་མ་ཞུ་དག་བྱེད་རོགས་གནང་ཟེར་ད་ངས་ཞུ་དག་བྱས་ནས་ངས་རྒྱ་ཡིག་ད་ཤེས་ཀྱི་ཡོད་རེད་ད་ད་ཁོ་རང་ཚོ་མཁས་པ་ཆེན་པོ་རེད་ད་ཞུ་དག་བྱེད་ཡ་སེ་ཡོད་ཀྱི་མ་རེད། ཟེར་ཡིན། ཞུ་དག་བྱེད་ཡ་ཡང་མི་འདུག་ཡིན་ན་ད་ཁོ་རང་གིས་ལེའུ་རེ་རེ་བྲིས་ཚར་ན་ང་བསྐུར་ཡོང་ད་ངས་མ་ཨ་ཀློག་ད་ངས་ཐོག་མ་མང་པོ་ཀློག་པ་ཡིན་དེ་འདྲ་བྱས་ནས་ང་གཉིས་འབྲེལ་བ་དེ་འདྲ་བྱུང་རྒྱུ་རེད་ད་ཁོ་རང་གིས་ད་བྲིས་རྒྱུ་དེ་ཚོ་མ་གཅིག་ཀློག་ཡོང་དུས་སྒང་ལ་ད་དངོས་གནས་ཅིག་ཧང་སང་དགོས་ཡ་འདྲ་བོ་རེད་ད་ང་ད་བུ་ཚོ་ན་ངོ་མ་རྒྱ་གི་ཡིག་ཆ་ཀློག་གི་ཡོད་རེད་ད་ད་རྒྱ་གི་ཡིག་ཆ་རྒྱ་མི་རིགས་ལ་ཀློག་རྒྱུའི་ཡིག་ཆ་དེ་ཧང་སང་ཡ་ཕུན་སུམ་ཚོགས་པོ་ཡིན་དུས་སྒང་ལ་ང་ཚོ་བཀའ་བསྟན་འགྱུར་ཕ་ནི་བཞག་བཞག་ནས་ཨ་ནི་ཁྱོད་རང་དེ་ནང་ཅིག་བཙལ་ཡ་འདྲ་བོ་རེད་ད་ག་བ་ནས་བཙལ་དགོས་ན་ཤེས་གི་མ་རེད་དེ་འདིའི་སྒང་ལ་ཁོ་རང་ཡིག་ཆ་གི་ཕྱོགས་ལ་ཧ་ཅང་མཁས་པ་ཡིན་དུས་སྒང་ལ་ད་ཡིག་ཆ་གནད་འགག་ཅན་ཅན་ག་རེ་ག་རེ་ཡིན་ན་དེ་ཚོ་བྱས་ཡོང་དུས་སྒང་ལ་དངོས་གནས་ཅིག་ཡིད་དབང་འཕྲོག་ཡ་དང། ཨ་ནི་དེའི་སྔོན་ད་ཁོ་རང་གི་སྔོན་ལ་དེ་འདྲ་གི་བོད་རྒྱ་གཉིས་ཀྱི་འབྲེལ་བ་ལྷག་པར་དུ་ཨ་ནི་མིང་རྒྱལ་རབས་དང་བོད་ཀྱི་འབྲེལ་བ་ཆིང་རྒྱལ་རབས་དང་བོད་ཀྱི་འབྲེལ་བ་དེ་རྩོམ་ཐུང་ངུ་ཐུང་ངུ་དེ་འདྲ་མཐོང་ཡ་ཡོད་རེད་ད་དེ་འདྲ་གི་ཞིབ་ཚགས་པོ་བྱས་ནས་ཞིབ་འཇུག་བྱེད་རྒྱུ་རྒྱུན་དེ་འདྲ་ཡོད་པ་མ་རེད། ད་ཁོ་རང་གི་ད་ཁྱད་ཆོས་གཅིག་དེ་ཁོ་རང་གི་ཡིག་ཆ་བེད་སྤྱོད་བྱེད་ཡ་ཚང་མ་རྒྱ་གི་ཡིག་ཆ་ཡིན་པ་གང་ཞིག་ལ་ད་ལྟ་ཡོད་བཞིན་པའི་རྒྱ་ནག་དམར་ཤོག་གཞུང་གི་ཁས་ལེན་ཡོད་པའི་རྒྱ་ནག་དམར་ཤོག་གཞུང་གི་ཁས་ལེན་མེད་ཡག་ཡིག་ཆ་གཅིག་ཡང་ཡོད་མ་རེད། དེ་ནས་ཁོ་རང་གི་བོད་གི་ཡིག་ཆ་གཅིག་བེད་སྤྱོད་བྱེད་ཡོད་མ་རེད་ཨིན་ཇིའི་བེད་ཡིག་ཆ་གཅིག་བེད་སྤྱོད་བྱེད་ཡོད་མ་རེད། དེ་རེད་ནི་གི་ལ། ད་ཁོ་རང་གི་ཡིག་ཆ་ཆ་ཚང་དེ་རྒྱ་གི་ཡིག་ཆ་དེ་བེད་སྤྱོད་བྱེད་གི་ཡོད་ཙང་ད་དེ་ཧང་སང་ཡང་གལ་ཆེན་པོ་གཅིག་ཡིན་པ་དང་ང་ཚོས་དེ་ག་རེ་ཟེར་ན་ཁོ་རང་ཚོ་གི་ཡིག་ཆ་གི་རྒྱ་ནག་པ་ཁོ་རང་ཚོ་གི་ཡིག་ཆ་གི་བོད་རྒྱ་ནག་གི་ཆ་ཤས་མིན་པ་གཅིག་བསྒྲུབ་གི་ཡོད་རེད་དེ་ང་ཚོས་བཤད་གི་ཡོད་མ་རེད་དེ་ནི་གི་ལ་དེ་གི་རིན་ཐང་དེ་ཧང་སང་ཡང་ནི་གི་ལ་དངོས་གནས་གཅིག་ཡིད་དབང་འཕྲོག་སོང་བ་དེ་འདྲ་གནས་སྟངས་ཤིག་རེད་ལ། མཚམས་འདིར་ཡང་རྣམ་པ་ཚོས་གསན་བཞིན་པའི་རླུང་འཕྲིན་དང་བརྙན་འཕྲིན་གྱི་ལས་རིམ་འདི VOA བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་གི་ལས་རིམ་ནང་གི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞེས་པའི་གི་སྐོར་ལ་ཡང Spain ནང་བཅའ་བཞུགས་བོད་ཀྱི་གནད་དོན་དང་རྒྱ་ནག་གི་ལོ་རྒྱུས་སྐོར་ལ་ཡང་ཉམས་ཞིབ་པ་དང་མཁས་པ་སངས་རྒྱས་སྐྱབས་ལགས་དང་བཀའ་མོལ་ཞུ་གི་ཡོད་ད་ད་ལྟ་ང་རང་ཚོས་བཀའ་མོལ་ཞུ་བཞིན་པའི་སྐོར་ལ་ཡང་ད་རྩ་བའི་གཅིག་གི་སྔ་མོ་ཡིན་ན་གཅིག་གི་བོད་འདི་རང་བཙན་གྱི་རྒྱལ་ཁབ་ཡིན་པའི་སྐོར་ལ་ཡང་བོད་ཀྱི་གནད་དོན་ཐོག་ལ་ཡང་ཕྱི་རྒྱལ་བའི་གི་ད་ནུབ་ཕྱོགས་པའི་གི་མཁས་པ་དང་གྲུབ་འབྲས་དེ་འདྲ་མང་པོ་ཅིག་གིས་བོད་ཀྱི་གནས་སྟངས་སྐོར་ལ་བོད་ཀྱི་རྒྱལ་རབས་ལོ་རྒྱུས་རེད་བོད་ཀྱི་ཁོར་ཡུག་རེད་བོད་ཀྱི་ཞིང་འབྲོག་ཁུལ་གྱི་འཚོ་བའི་གནས་སྟངས་སྐོར་ལ་ཡང་དེ་མང་པོ་ཞིག་བྲིས་ཡོད་རེད་དེ་མ་ཟད་བོད་ཀྱི་ང་རང་ཚོས་ཀྱི་བོད་པའི་ངོས་ནས་ཆ་བཞག་པས་ན་ད་ཚང་མས་ཡོངས་གྲགས་རེད་ཅིག་གི་རྩིས་དཔོན་ཞྭ་སྒབ་པ་གིས་བོད་ཀྱི་ཆབ་སྲིད་དང་འབྲེལ་བའི་གནད་དོན་སྐོར་ལ་ཡང་དཔེ་དེབ་བྲིས་ཡོད་རེད་དེའི་རྗེས་ལ་ཡང་ད་ང་རང་ཚོས་དམ་ཚགས་ཞུ་བའི་སྐབས་ལ་ཡང་མང་པོ་ཞིག་ཡོད་རེད་བོད་པའི་སྤྱི་སྤྱི་ཚོགས་ནང་ཡོད་པའི་ཀྱི་ཉམས་ཞིབ་པ་རེད་མཁས་པ་མང་པོ་ཅིག་གིས་བོད་ཀྱི་གནད་དོན་དང་འབྲེལ་བའི་བྲིས་ཡོད་རེད་དེ་མ་ཟད་བོད་ཀྱི་ནུབ་ཕྱོགས་པ་རེད་མང་པོ་ཅིག་གིས་ད་བོད་ཀྱི་གནད་དོན་ཐོག་ལ་ཡང་གསལ་པོ་ཞིག་བྲིས་ཡོད་རེད་དེ་ཙམ་མ་ཟད་པའི་ད་ཅིག། རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་བོད་དེ་གནས་བབ་ག་རེ་ཡིན་མིན་སྐོར་ལ་ཡང་ཅིག། རྒྱལ་སྤྱིའི་ངོས་ནས་ཡང་ཁྲིམས་ཀྱི་མཁས་པ་དེ་འདྲའི་གི་ད་དཔེ་དེབ་བྲིས་གནང་ཡོད་རེད་སོང་ཙང། ད་ལྟའི་ཆ་ལ་ཡང། དེ་རིང་ང་རང་ཚོ་གཉིས་ད་བཀའ་མོལ་ཞུ་བཞིན་པའི་སྐབས་ལ་ཡང་ད་ལྟ། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞེས་པའི་དེབ་དེ་ད་ལྟ་ང་རང་ཚོ་བ་རྒྱ་རིགས་གི་ལྟ་གྲངས་གཙུག་ལག་སློབ་དཔོན་སྐུ་ཞབས་ཧོང་ལའོ་ཁོ་རང་གིས་བྲིས་བ་འདི་ཨ་ནི་ཅིག་དེབ་གཞན་དང་མ་འདྲ་བའི་ཅིག་བོད་ཀྱི་གནད་དོན་ཐོག་ལ་ཡང་རྒྱལ་རབས་ལོ་རྒྱུས་རེད་ཁྲིམས་མཐུན་གྱི་དབང་ཚད་ཐོག་ལ་ཡང་དེ་གལ་ཆེན་པོ་ཅིག་ག་རེ་རེད་ཟེར་ཞུས་ན་ལགས། རེད་ལགས་ད་དེ་གོང་ནས་ཡོད་དུས་ཚེ་ཤེས་ཡ་ཡིན་ད་ལྟ། ཡིག་ཆ་གི་ཡོང་ཁུངས་སྒོ་ནས་རྒྱ་ནག་ཁོ་རང་གི་ཡིག་ཆ་ཡིན་པ་གང་ཞིག་ལ་ཨ་ནི་རྒྱ་ནག་དམར་ཤོག་གི་ཡོངས་སུ་པར་སྐྲུན་བྱས་ཡ་དང་ཡང་ན་རྒྱ་ནག་དམར་ཤོག་གི་ཁས་ལེན་པ་གི་ཡིག་ཆ། ཡིག་ཆ་གི་ཁུངས་སྒོ་ནས་ནི་རྩོད་པ་མེད་པ། ཁས་ལེན་མ་ལེན་གི་རྩོད་པ་མེད་པ་ཡིག་ཆ་དེ་གཅིག་གི་ཆེད་ཉོ་བ་གང་ནི་གནད་འགག་ཅིག་ཡོད་ཡ་དེ་ཁོ་རང་གི་དེབ་དེའི་ནང་ལོགས་ནས་དབུས་རྒྱ་ནག་དམར་ཤོག་གཞུང་གིས་བོད་དང་འབྲེལ་བ་ཡོད་པའི་སྐོར་ལ་ལོ་རྒྱུས་ཡིག་ཆ་འབྲི་དུས་སྒང་ལ་རྒྱ་ནག་ཁོ་རང་གི་ཡིག་ཆ་རྙིང་པ་དེ་ཚོ་ག་འདྲ་བྱས་བཟོ་བཅོས་བྱས་རེད། ཡིག་ཆ་ངོ་མ་དེ་རྒྱ་གི་ཡིག་ཚང་ག་བ་ནས་སླེབས་ཡ་རེད་ཨ་ནི་རྒྱ་ནག་དམར་ཤོག་གི་མཁས་པ་དེ་ཚོ་ག་འདྲ་བྱས་བཟོ་བཅོས་བྱས་འདུག་ཟེར། ཨ་ནི་དེའི་ཞིབ་འཇུག་བྱེད་ཡ་དེ་ཧང་སང་ཡ་གི་གཏིང་ཟབ་པོ་ཞིབ་འཇུག་བྱས་ཡོད་ཡ་དེ་ཅིག་རེད། དེ་ནས་ད་ཁོ་རང་གི་དེབ་འདི་ལྟ་བུ་མཚོན་ན། རྒྱ་གི་ཡིག་ཚང་དེ་འདྲ་མང་པོའི་ནང་ལོགས་ནས་བོད་དང་འབྲེལ་བ་ཡོད་ཡ་གི་ཡིག་ཚང་ད་ཅིག་ཁས་ལེན་པ་ཡིག་ཚང་ཁུངས་ལྡན་པ། ཡོངས་གྲགས་སུ་ཁས་ལེན་པའི་ཡིག་ཆ་དེ་ཚོ་ག་བ་ག་བ་ན་འདུག་ཟེར་ད་ཁོ་རང་གི་ཡིག་ཚང་དེའི་ངོ་སྤྲོད་ཅིག་བྱས་པ་རེད་དེ་གཅིག་རེད། དེ་ནས་ད་ཁོ་རང་གི་ད་རེས་ཀྱི་ཞིབ་འཇུག་འདི་བྱེད་དུས་སྒང་ལ་དཔེར་ན་ད་མན་ཇུ་གི་ལྟ་བུ་མཚོན་ན་ང་ཚོ་ད་ཚང་མ་ལོ་རྒྱུས་བོད་ཀྱི་ལོ་རྒྱུས་མཁྱེན་གྱི་ཡོད་པ་རེད། མན་ཇུ་དང་བོད་ཀྱི་འབྲེལ་བ་དེ་དམིགས་བསལ་རེད། དམིགས་བསལ་རེད། རྙོག་དྲ་ཆེན་པོ་རེད། གནད་དོན་ཁ་ཤས་ཀྱི་སྒོ་ནས་ཧང་སངས་ཡག་རྙོག་དྲ་ཆེན་པོ་རེད་ག་རེ་ན་མན་ཇུའི་གི་དམག་མི་བོ་ལ་ལྷེ་ཡག་རེད་ཨ་ནི་མན་ཇུའི་གི་བོད་སྡོད་ཨམ་བན་ཟེར་ཡག་སྒྲིག་འཛུགས་ཡོད་རེད་ད་དེ་ཚོའི་སྒོ་ནས་ཨ་ནི་རྒྱ་ནག་གཞུང་གི་ལོག་འགྲེལ་གཅིག་བྱེད་དུས་སྒང་ལ་ཡིག་ཆ་ཚང་མ་ཁོ་རང་ཚོའི་ལག་པ་ཡོད་དུས་སྒང་ལ་ང་ཚོ་གི་བོད་དེ་ང་ཚོ་དེ་འདྲ་མ་ཡིན་པ་ཧ་གོ་ན་ཡང་ཡིག་ཆ་ང་ཚོ་ཡིག་ཆ་ཕ་ཁོང་བྲིས་པ་ཡིན་དུས་སྒང་ལ་ལན་ཅིག་ནུས་པ་ད་ཧྲོག་ཐོག་ལ་མ་ཁྱི་ཡག་གི་དེ་འདྲ་གི་དཀའ་ངལ་ཅིག་འཕྲད་ཀྱི་ཡོད་ད་ཁོ་རང་གི་དེབ་དེའི་ནང་ལོགས་ནས་རྒྱ་ནག་ཁོ་རང་ཚོ་གི་ཡིག་ཆ་གི་སྒོ་ནས་ཨ་ནི་ལུང་འདྲེན་བྱས་ནས་ཁུངས་སྐྱེལ་ཡོང་དུས་སྒང་ལ། ད་དེ་དཔེ་ཧང་སང་ཡག་གི། འཛམ་གླིང་གི་འགྲོ་སྟངས་ཡིན་ན་འདྲ་ཁྲིམས་ཁང་གི་འགྲོ་སྟངས་ཡིན་ན་འདྲ་ག་བ་མཚོན་ན་ཁོ་རང་ཚོ་གི་ཡིག་ཆ་གི་ཁོ་རང་ཁུངས་སྐྱེལ་བྱས་ཡ་དེ་དང་ང་རང་ཚོ་གི་ཡིག་ཚང་གི་ཁུངས་སྐྱེལ་བྱས་ཡ་དེ་གཉིས་ལ་ཁྱད་པར་དཔེ་ཆེན་པོ་ཡོད་རེད་དེ་འདི་ག་བ་ཁོ་རང་གི་དེབ་འདི་ད་རེས་དེབ་བྲི་རྒྱུ་འདི་རྒྱ་གི་ཡིག་ཚང་གི་ཁུངས་སྐྱེལ་བྱས་ཡ་ཡིན་ཙང་ད་འདི་གི་ནུས་པ་དེ་ཧང་སང་ཡག་རེད་ད་གཞན་དག་ཅིག་ང་ཚོ་བོད་གི་ལོ་རྒྱུས་ཞིབ་འཇུག་བྱེད་མཁན་ཚོ་ལ་ཨ་ནི་བོད་གི་ཡིག་ཚང་ནང་ན་མེད་པ་བོད་ཀྱི་ལོ་རྒྱུས་ནང་བྲིས་མེད་པ། མང་པོ་ཅིག་ཨ་ནི་ཧོ་ན་མན་ཇུའི་སྐབས་ཀྱི་ཡིན་ན་འདྲ་མིང་རྒྱལ་རབས་སྐབས་ཀྱི་ཡིན་ན་འདྲ། ཨ་ནི་གནད་དོན་མང་པོ་ཅིག་ང་ཚོ་བོད་པ་གི་ཡིག་ཚང་ནང་ན་མཐོང་ཡ་མེད་མེད་ཡ་དེ་ཚོ་ཨ་ནི་སྟོང་པ་ཡིན་ཡ་དེ་ཚོ་ཨ་ནི་ཁ་སྐོང་བྱས་ནས་ཨ་ཡང་ངའི་ལོ་རྒྱུས་དེ་འདི་རེད་འདུག་ཨ་ཟེར་ཡིག་ཚང་གི་ཡང་ཁུངས་སྐྱེལ་བྱས་ཡ་ཁ་སྐོང་མང་པོ་ཅིག་བྱས་ཡོད་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད། དེ་ནས་གཞན་དག་ཚིག་དེས་ད་བོད་ཀྱི་ལོ་རྒྱུས་ཉམས་ཞིབ་བྱེད་མཁན་དང་དོ་སྣང་བྱེད་མཁན་དེ་ཚོ་གི་བོད་དང་རྒྱ་གི་གི་འབྲེལ་བ་སྐོར་གྱི་ལོ་རྒྱུས་ཞིབ་འཇུག་བྱེད་པའི་སྔོན་ལ་ཨ་འདི་ཞིབ་འཇུག་བྱེད་སྟངས་ག་འདྲ་ཡིན་པ་ཞིབ་འཇུག་བྱེད་སྟངས་ཀྱི་ཐབས་ལམ་གསར་པ་ཅིག་ཨ་ནི་སྒོ་འབྱེད་ཡ་རེད་བསམ་གི། ད་ད་ལྟ་ཅིག་གིས་བོད་ནི་རྒྱ་ནག་གི་ཆ་ཤས་མིན་པའི་གི་དཔེ་དེབ་འདིའི་སྐོར་ལ་ཡ་ནང་དོན་སྐོར་ལ་ཡ་ད་ལྟ་ང་རང་ཚོ་བཀའ་མོལ་གནང་བ་རེད་ཡིན་ན་ཅིག་ད་ང་ཚོས་གི་གོང་དུ་ཞུས་པ་བཞིན་གསུངས་གི་ཅིག་མུ་འབྲེལ་གི་ང་ཚོས་ལེ་ཚན་བཟོས་ཡ་རེད་ད་ལྟའི་ཆ་ལ་ཡ་ད་ང་ཚོས་གི་ད་ད་བརྙན་འཕྲིན་རེད་རླུང་འཕྲིན་འདིའི་ཏག་སིག་སིག་གནང་མཁན་ཚོ་ལ་ཡ་ངོ་སྤྲོད་གལ་ཆེན་པོ་ཞུས་དེ་ལ་ཡ། ད་ལྟ་སངས་རྒྱས་སྐྱབས་ལགས་ཁྱེད་རང་ལ་ད་ངས་སྤྱི་བཏང་གི་ད་ལྟ་དྲི་བ་གོང་དུ་ཞུས་པ་ཡིན། ཡིན་ན་ཡང་ད་ལྟ་ཅིག་གིས་དེབ་དེ་ཐོག་མ་ཅིག་རྒྱ་ཡིག་ནང་ཡོད་པའི་སྐབས་ལ་ཡ། ཅིག་གིས་རྒྱ་ཡིག་གི་ཚིག་དེ་ཚོ། ཚིག་རྙིང་པ་ཡིན་གྱི་རེད་འགའ་ཤས་ཡང་ཁྲིམས་དང་འབྲེལ་བ་ཡོད་ཀྱི་རེད། དེ་ཁྱེད་རང་གིས་སྤྱི་བཏང་ཅིག་བོད་ཡིག་ནང་བསྒྱུར་པའི་སྐབས་ལ་ཡ། ཚིག་ཏག་ཏག་ཅིག་ལས་ཡ་དེ་ན་ཅིག་ནང་གི་ད་ཅིག། གལ་སྲིད་ད་དེབ་དེ་ཡང་ཅིག་གིས་ཕྱིས་སུ། ངས་གོ་ཐོས་ལ་ཅིག་ད་དེ་དབྱིན་ཇིའི་ནང་བསྒྱུར་དགོས་རེད་གསུངས་སོང། མ་གཞི་ནས་ཁ་སང་རང་ཅིག་གིས་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དེ་ཨ་མི་རི་ཀ་ལ་ཕེབས་པའི་སྐབས་ལ་ཡ་ང་ཚོ་དེ། ཝ་ཤིང་ཏོན་ལྡི་སི་ལ་ཡང་མང་ཚོགས་ཀྱི་བཀའ་སློབ་གནང་ལ་ཡང་ད་ད་དེབ་དེའི་སྐོར་ལ་གལ་ཆེན་པོ་ཡིན་པ་དང་ད་དེབ་དེ་གཅིག་རིམ་པས་གཅིག་གིས་དབྱིན་ཡིག་ནང་ལ་ཐོན་གྱི་ཐོན་གསུངས་སོང་དེར་སོང་ཙང་ད་དེབ་དེ་ང་རང་ཚོ་ཐོག་མར་གཅིག་གིས་རྒྱ་ཡིག་ནས་བོད་ཡིག་བསྒྱུར་བའི་སྐབས་ལ་ཡང་ཚིག་འགའ་ཤས་ཅིག་ད་ཚིག་དཔེར་ན་བརྡ་རྙིང་ཡོད་སྲིད་ཀྱི་རེད་ཚིག་རྙིང་པ་དེ་འདྲས་དེ་ནས་སྤྱིར་བཏང་གི་ས་གནས་ཀྱི་མིང་ཅིག་འདྲ་མི་འདྲ་ཡོད་སྲིད་ཀྱི་རེད་དེ་ནས་གཅིག་ད་དེ་ལས་གལ་ཆེ་ཤོས་དེ་ག་རེ་ཟེར་ན་ད་དེའི་གནས་སྟངས་སྟེང་ནས་ཡང་གཅིག་གིས་ཚིག་དེ་ཏག་ཏག་པོ་དང་ཕན་ཚུན་གོ་བ་ལོག་སྒྲུབ་མ་ཡོང་བ་དེ་འདྲ་བྱས་པའི་ཁྲིམས་ཀྱི་གནས་ཚུལ་ནང་དེ་ཚོའི་སྐོར་ལ་ཡང་ང་རང་ཚོ་གིས་ད་ཅིག་བྲིས་པའི་སྐབས་ལ་ཡང། དགོངས་པའི་དཔྱད་གཞི་ནང་ལ་ཡང་ག་འདྲའི་འགྲེལ་བྱེད་ཅིག་སླེབས་སོང་ལགས། རེད་ལགས་ད་དེ་ནི་དྲི་བ་གལ་ཆེན་པོ་ཅིག་རེད་ཤག་ད་དེ་ལོ་རྒྱུས་ཀྱི་ཁུངས་སྐྱེལ་དེའི་སྒང་ལ་རྒྱ་མིའི་གི་ཡིག་ཚང་རྙིང་པ་བེད་སྤྱོད་བྱས་ཡོད་རེད་ཡིག་ཚང་རྙིང་པ་དེ་ཚོ་ད་ལྟ་གི་རྒྱ་ཡིག་དང་དཔེ་དེ་ཁྱད་པར་ཆེན་པོ་རེད། དེང་རབས་ད་ལྟ་བཤད་བཞིན་པའི་རྒྱ་སྐད་དང་རྒྱ་ཡིག་གི་བེད་སྤྱོད་བྱེད་སྟངས་དང་ཨ་ནི་གོ་བ་ལེན་སྟངས་དེ་ཚོ་དཔེ་དེ་ཁ་ཁ་རེད། དེ་ནས་སྒང་ལ་ད། བསྒྱུར་དེའི་སྒང་ལ་ཧང་སངས་ཡག་དཀའ་ལས་ཆེན་པོ་འདུག་དེ་ལ་དུས་ཚོད་མང་པོ་ཞིག་གཏོང་དགོས་འདུག་དེ་རེད། གཉིས་པ་གང་ནི་ང་ཚོ་བོད་ཡིག་ནང་ན་རྒྱ་ཡིག་ནང་ན་ཡོད་ཡག་གི་བོད་ཀྱི་ལོ་རྒྱུས་སྐོར་ཡིག་ཚང་བ་ད་བོད་ནང་ལོགས་རེད་ཕྱི་ལོགས་རེད་འགའ་ཤས་ཅིག་བསྒྱུར་ཡོད་རེད་དེ། ད་རེས་ཀྱི་དེབ་འདིའི་ནང་ལ་ཡོད་ཡག་གི་ཡིག་ཚང་བརྒྱ་ཆ་གི་དགུ་བཅུ་རེད་དེ་བོད་ཡིག་ནང་ཐ་སྙད་ཁོ་རང་ཡོད་བ་མ་རེད་དེ་མིན་ན་དེབ་ཀྱི་མིང་འདི་ཁོ་རང་བསྒྱུར་མྱོང་མེད་པ་དེ་འདྲ་གི་ཡིག་ཚང་རྐྱང་རྐྱང་རེད་དེ་ནས་སྒང་ལ་ད་ཐ་སྙད་མང་པོ་ཞིག་ཐོག་མར་བཟོ་དགོས་ཡོད་ཡ་དེ་འདྲ་གནས་སྟངས་རེད། དེ་གནད་དོན་གཅིག་རེད། ད་གཉིས་པ་དེ་ཁོ་རང་གིས་ལུང་འདྲེན་བྱེད་རྒྱུ་གི་བརྗོད་བྱ་དེ་ཚོ་ཨ་ནི་ཁོ་རང་གིས་དང་པོ་རྒྱ་ཡིག་གི་དེབ་ནང་ལོགས་ལ་ལ་ལུང་འདྲེན་བྱས་པའི་སྒང་ལ་གོ་དཀའ་བ་དང་དཀའ་ལས་གོ་ཁག་པོ་ཡོད་ཡ་གི་རིགས་དེ་ཁོ་རང་གིས་དེང་རབས་ཀྱི་ཕལ་སྐད་ཟེར་དགོས་རེད་ད་དེ་ཡང་པའེ་ཧྭ་ཟེར་དགོས་ཁ་སང་དེ་རིང་གི་རྒྱ་མི་བེད་སྤྱོད་བྱེད་ཡ་སྐད་ཡིག་དེའི་ནང་ལོགས་ལ་བསྒྱུར་ནས་གོ་བདེ་བོ་བཟོས་ཡོད་རེད་དེ་འདྲའི་སྒང་ལ་ད་དེའི་གི་ལུང་འདྲེན་དེ་ལ་གོ

ད་དཀའ་ངལ་ཆེ་ཤོས་དེ་ག་རེ་འཕྲད་སོང་ཟེར་ན། སྐབས་དེའི་གི་བོད་གི་ས་ཆ་ས་མིང་མང་པོ་ཞིག་གཅིག་ནི་སྐབས་དེ་ལ་སྒྲ་སྒྱུར་བྱས་ཡོད་རེད། སྐབས་དེའི་གི་རྒྱ་ཡིག་གི་སྒྲ་གདངས་དང་སྐབས་དེའི་གི་བོད་པ་གི་སྒྲ་གདངས་དེ་ཚོ་ཏག་ཏག་ད་ད་ལྟ་དང་མཐུན་གི་ཡོད་མ་རེད། དེ་འདི་སྒང་ལ་ད་ལྟ་ས་ཆ་དེ་འཚོལ་དགོས་ན་ད་མང་པོ་ཅིག་དཀའ་ལས་ཁག་པོ་རེད། ཡིན་ན་ད་ཁ་ཤས་ཅིག་སྒྲ་སྒྱུར་མ་བྱེད་ཐབས་ཤེས་མེད། ཡིན་ན་ཡང་དེའི་གི་གོ་རིམ་གི

བོད་ཀྱི་རྒྱལ་རབས་དང་ལོ་རྒྱུས་སྐོར་ལ་ཡང་ཉམས་ཞིབ་དེ་འདྲའི་བྱེད་ཡག་གི་དེ་ཅིག་གལ་ཆེན་པོ་ག་རེ་ཞིག་ཡིན་ནམ་ལགས། རེད་ལགས། ད་བོད་ཀྱི་འཐབ་རྩོད་སྒང་ནས་ཨ་ནི་བོད་ཀྱི་ད་ལྟ་བོད་ཀྱི་དཀའ་ངལ་འཕྲད་ཡ་འདི་ཨ་ནི་ད་ད་ལྟ་ནས་ཡ་དེ་རིང་གི་གནས་ཚུལ་ཁོ་རང་ལོ་རྒྱུས་ཆགས་བསྡད་ཡོད། ལོ་རྒྱུས་ཀྱི་བརྒྱུད་རིམ་ནང་ནས་བྱུང་རྒྱུ་གི་གནད་དོན་ཅིག་ཆགས་བསྡད་ཡོད་རེད། དེའི་ཆ་ནས་ཨ་ནི་ལོ་རྒྱུས་ཤེས་དགོས་ཡ། བོད་ཀྱི་ལོ་རྒྱུས་སྤྱིའི་བོད་ཀྱི་ལོ་རྒྱུས་ཤེས་དགོས་ཡ་དེ་གལ་ཆེན་པོ་རེད། ཉེ་བ་སྒང་ནས་ད་སྤྱི་བཏང་གི་གཅིག་བོད་ཀྱི་གནད་དོན་དང་འབྲེལ་བ་མེད་རུང་སོ་སོའི་མི་རིགས་ཀྱི་ལོ་རྒྱུས་དང་སོ་སོའི་རྒྱལ་ཁབ་ཀྱི་ལོ་རྒྱུས་ཤེས་དགོས་པ་དེ་ད་མི་གཅིག་གི་འགྲོ་བ་མི་གཅིག་གི་ད་སྐྱེ་བ་བླངས་ཡིན་ན་ད་དེ་ཤེས་དགོས་ཡ་ཅིག་རེད་བ། འདས་ཟིན་པའི་ངའི་མི་རིགས་དང་ངའི་ཕ་མེས་ཡང་མེས་དེ་ག་འདྲ་ཞིག་ཡིན་ཟེར་བ་དེ་ཤེས་དགོས་རེད་བ། ད་དེ་ང་ཚོ་ལོ་རྒྱུས་གཏམ་དཔེ་ཚོ་ན་མང་པོ་ཡོད་རེད་སོ་སོ་གི་ལོ་རྒྱུས་མ་ཤེས་ན་སྤྲེའུ་དང་འདྲ་ཟེར་ད་དེ་ཟེར་བ་རེད་བ། ཡིན་དུས་སྒང་ལ་སོ་སོའི་ལོ་རྒྱུས་དེ་ཤེས་དགོས་ཡ་དེ་འཛམ་གླིང་གི་འགྲོ་སྟངས་རེད་ལྷག་པར་དུ་ང་ཚོའི་ཁྱིམ་མཚེས་རྒྱ་ནག་ལྟ་བུ་ཚོ་ན་དེ་ལོ་རྒྱུས་བྲིས་ཡག་གི་དེ་ལུགས་སྲོལ་གོམས་གཤིས་དེ་ཧང་སང་ཡག་གི་ལོ་རྒྱུས་རིང་པོ་ཨ་ཁྱིམ་ཚང་རེ་རེ་ན་ཁྱིམ་ཚང་རེ་རེ་གི་ལོ་རྒྱུས་དེ་མར་བྲིས་ནས་ཕེབས་ཏེ་མི་རབས་མང་པོ་ལ་བྲིས་ཡོད་ཡ་དེ་འདྲ་ལུགས་སྲོལ་ཡོད་དཔེར་ན་ང་ཚོའི་ཁྱིམ་མཚེས་རྒྱལ་ཁབ་དེ་ཡང་རྒྱ་གར་ལྟ་བུ་ཚོ་ན

བོད་དོན་ལ་མཚོན་ན་བོད་ཀྱི་ལོ་རྒྱུས་མ་ཤེས་ནས་ཨ་ནི་ད་བོད་དོན་རྩོད་ཡ་ཟེར་ན་དཀའ་ལས་ཁག་པོ་འདྲ་བོ་ཆགས་ཀྱི་ཡོད་ཕྱོགས་གཅིག་ནས་ག་ངས་ག་རེ་ཟེར་ན་བོད་དོན་རྩོད་དུས་སྒང་ལ་བོད་ཀྱི་རྒྱ་ནག་གིས་བོད་ལ་བཙན་འཛུལ་མ་བྱས་སྐབས་ཀྱི་གནས་བབ་དེ་ག་འདྲ་ཞིག་ཡིན་ན་དེ་འགྲེལ་བཤད་བྱེད་དགོས་པ་རེད་དེ་འགྲེལ་བཤད་བྱེད་ཡ་ལོ་རྒྱུས་ཤེས་དགོས་པ་རེད་གནད་དོན་གཅིག་དེ་རེད་ད་སོ་སོའི་ལོ་རྒྱུས་ཤེས་ནས་འགྲིག་གི་ཡོད་མ་རེད་རྒྱ་ནག་གིས་དྲིལ་བསྒྲགས་སྤེལ་ཏེ་ད་ལོ་བདུན་ཅུ་ལྷག་ལ་འཁྱོག་བརྗོད་བྱས་ད་ཐ་མ་གོ་རྒྱ་ནག་དམར་ཤོག་གི་སྔོན་ལ་མི་སེར་རྒྱལ་ཁབ་ཀྱི་སྐབས་ནས་འཁྱོག་བརྗོད་བྱས་རྫུན་བཟོ་བྱས་ཨ་ནི་བོད་ལ་བདག་དབང་ཡོད་མདོག་མདོག་གི་ཡིག་ཆ་སྤེལ་ཏེ་ད་གནམ་ས་གང་དུ་ར་ཁྱབ་ཁྱབ་འདུག་ན་ས་ཁྱབ་འདུག་དེ་འདྲ་གཞུང་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་མང་པོ་ཅིག་བྲིས་ཡོད་དེ་རང་ལ་དེ་ཚོ་ལ་གདོང་ལེན་བྱེད་དགོས་ན་ཡིན་གཅིག་མིན་གཉིས་སོ་སོའི་གི་ལོ་རྒྱུས་ངོ་མ་དེ་ཤེས་དགོས་པ་རེད། དེ་ལས་གལ་ཆེན་པ་ནི་རྒྱའི་ཡིག་ཚང་ནང་ལོགས་ལ་རྒྱ་གི་ཡིག་ཚང་ནང་ལོགས་ན་རྒྱ་དང་བོད་གི་འབྲེལ་བ་དེ་ག་འདྲ་བྲིས་འདུག་དེ་གསལ་བོ་ཤེས་ཨ་ནི་དེ་ཤེས་ནས་དེ་ལག་ཆ་རུ་བེད་སྤྱོད་བྱེད་ཡ་ཡིན་ན་རྒྱ་མི་ལ་དགག་ལན་རྒྱག་ཡ་འཛམ་གླིང་ན་འགྲེལ་བཤད་རྒྱག་ཡ། ཧང་སང་ཡག་གི། ནུས་པ་ཐོན་གི་རེད་བསམ་གི་འདུག་དེ་མ་གཏོགས་ད་མི་རིགས་སོ་སོའི་རྒྱལ་ཁབ་སོ་སོ་རེད་བ་སོ་སོའི་སོ་སོའི་ལོ་རྒྱུས་འགྲེལ་བཤད་བྱེད་སྟངས་སྟབས་ཀྱི་ཡོད་རེད་བ། འཛམ་གླིང་མི་རིགས་ཚང་མ་རེད། ཡིན་ན་ཡང་ང་ཚོ་གི་དགྲ་ཡིན་མཁན་དང་ང་ཚོ་བོད་དེ་རྒྱ་ནག་གི་ཆ་ཤས་ཡིན་ཟེར་མཁན་གྱི་རྒྱ་མི་ཡིག་ཆ་ནང་ལོགས་ན། བོད་རྒྱ་ནག་གི་ཆ་ཤས་མ་རེད་ཟེར་གཅིག་བསྒྲུབས་པ་ཡིན་དུས་སྒང་ལ་དེ་ཡི་ནུས་པ་དེ་རྒྱ་མི་རིགས་ལ་འགྲེལ་བཤད་བརྒྱབ་ན་འདྲ། ཨ་ནི་འཛམ་གླིང་གི་དབྱིན་ཇི་ཕྱི་གླིང་པ་ལ་འགྲེལ་བཤད་བརྒྱབ་ན་འདྲ། འགྲེལ་བཤད་ག་བ་ནས་བརྒྱབ་ན་ནུས་པ་ཐོན་ཡ་དེ་དཔེ་ཆེར་ཆེན་པོ་ཡོད་རེད་ཟེར། དེ་དུས་སྔོན་ལོ་རྒྱུས་ཤེས་དགོས་རེད། ལོ་རྒྱུས་ཤེས་དགོས་ཡ་མ་ཚད། རྒྱ། རྒྱ་མི་གི་ལོ་རྒྱུས་ནང་ལོགས་ནས་བོད་དང་རྒྱ་གི་འབྲེལ་བ་དེ་ག་འདྲ་བྲིས་འདུག་དེ་ཤེས་དགོས་ཡ་ཡང་དེ་ལས་གལ་ཆེན་པོ་རེད་ཟེར་ངེས། ད་ད། ང་ནང་སོང་ད། རྒྱ་ཡིག་ནས་ཚུར་བོད་ཡིག་བསྒྱུར་བ་དེ་དེབ་གཉིས་དེ་ངས་ཁྱེད་ཚང་གི་ཆ་ཚང་གཅིག་མ་ཀློག་པ་ཡིན་རེད་བ་ལོ།

སྐབས་རེ་སྐབས་རེ་ཁྱེད་རང་གིས་མར་བསྒྱུར་བའི་སྐབས་དེ་ཚོ་ག་ལ་ཡག་ཅིག་གི་སོ་སོའི་ངོས་ནས་ཅིག་དོགས་པ་དང་ཐེ་ཚོམ་དེ་འདྲའི་གནས་ཚུལ་དེ་འབྱུང་བ་བྱུང་ཟེར་བས་ལོ། དེ་འདྲ་ཡོད་མ་རེད་ཁོ་རང་གིས་ཁོ་རང་གི་དེབ་དེའི་ནང་ལོགས་ལ་ད་ཡོང་དེ་གང་ལ་ད་ང་ཚོ་དེ་འདྲ་གི་དོགས་པ་ཡོད་ཡག་གི་དེ་འདྲ་འབྱོར་ས་ཅིག་ཆགས་ཀྱི་ཡོད་མ་རེད། རྒྱུ་མཚན་ག་རེ་རེད་ན་ཁོ་རང་གིས་ལུང་འདྲེན་བྱེད་རྒྱུ་དང་ཁོ་རང་གི་འགྲེལ་བཤད་གསལ་པོ་བྱེད་ཡག་དེ། བོད་པས་ག་རེ་བཤད་ན་བཤད་ག་རེ་བཤད་དགོས་ན་དེ་ངས་རྩ་བ་ནས་ལྟ་གི་མེད། ངས་བསྒྲུབ་ཡག་དེ་རྒྱ། རྒྱ་མི་ཁོ་རང་གི་ཡིག་ཚང་ནང་ལོགས་ནས་ཨ་ནི་ག་རེ་བཤད་ཀྱི་འདུག་ད། ཡིག་ཚང་སྐབས་དེ་གི་ཡིག་ཚང་ད་དཔེར་ན་ཁོ་རང་གི་ཡིག་ཚང་དེ་ནང་ལ་ད་རྗེས་མ་རིམ་བཞིན་ཡོང་གི་རེད་ནས་ཡིག་ཚང་བེད་སྤྱོད་བྱེད་ཡ་དེ་གཞུང་གི་བྲིས་རྒྱུ་སྐབས་དེ་ལ་གཞུང་གི་བྲིས་རྒྱུ་ཡིག་ཚང་གི་རིགས་ཅིག་ཡོད་རེད་དེ་ལ་གཞུང་བྲིས་གི་ལོ་རྒྱུས་ཟེར་གི་རེད་ཨ་ནི་སྐབས་དེ་ལ་རྒྱལ་པོ་ཅིག་གིས་ཨ་ད་མཁས་པ་རྒྱལ་ཡོངས་ཀྱི་མཁས་པ་ཚང་མ་གདན་འདྲེན་བྱས་ནས་ཨ་ནི་དེབ་འདི་འདྲ་ཅིག་བྲིས་ཤོག་ཟེར་ཨ་ནི་དེ་བྲིས་གི་ཞིག་ད་དེ་ནས་རྒྱལ་པོ་གི་ཡིག་ཆ་ཚང་མ་ནང་ལོགས་དེ་ནི་ཁོ་རང་གི་དེ་ལ་ལང་རྒྱུ་དེ་རྒྱལ་པོའི་ཁྲིད། དེ་ནི་རྒྱལ་པོའི་ལོ་རྒྱུས་དེའི་མཚན་དེ་ཚིག་གོ་རེད་ད་ཉིན་དེ་རྒྱལ་པོའི་མ་ན་སོ་རི་ནང་དེ་འདྲ་བྱེད་རྒྱུའི་ལོ་རྒྱུས་ཀྱི་ཆ་རིགས་ལ་སོགས་པ་དེ་ནི་གང་ལ་ད་ཡིག་ཚང་དེ་ཚོའི་ནང་ལོགས་ན་ག་རེ་བྲིས་ཡོད་ཡ་དེ་ང་ཚོ་ངོ་སྤྲོད་བྱེད་ཀྱི་ཡོད་རེད། དེའི་ངོ་སྤྲོད་བྱེད་ཡ་གི་འབེན་འདྲ་བོ་འཛུགས་ས་དེ་རྒྱ་ནག་དམར་ཤོག་གཞུང་གིས་ག་རེ་བཤད་ཀྱི་འདུག་ད་དེར་ཁོ་རང་གི་མིང་རྒྱལ་རབས་ནས་བྲིས་དགོས་ཡ་རྒྱུ་མཚན་དེ་རེད་རྒྱ་ནག་དམར་ཤོག་གི་བོད་ཀྱི་སྐོར་བཤད་དུས་གང་ལ་ཇི་ལྟར་བཤད་ཡག་དེ་ད་ཡོན་དུས་བོད་རྒྱ་ནག་གི་ཆ་ཤས་ཆགས་རེད་ཟེར་གོ་ད་དེ་ཁོ་རང་ཚོས་ཁས་ལེན་ཐུབ་གི་ཡོད་མ་རེད་བྱས་ཙང་ཁོ་རང་ཚོ་མིང་རྒྱལ་རབས་ནས་ཡེ་ཟེར་གི་བ་དེ་དེ་འདྲ་ལང་གི་ཡོད་རེད་ད་དེའི་ཚད་གཞི་འཛིན་ས་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་གི་ལོ་རྒྱ་ནག་གཞུང་གི་སྲིད་གཞུང་གི་རྒྱབ་ཤ་དཀར་པོའི་དེབ་ཟེར་ཡ་གཅིག་ཐོན་རེད་ད་དེ་གཞི་བཞག་བྱས་ནས་མར་བསྒྲུབ་གི་ཡོད་རེད་ད་ང་ཚོ་དེབ་འདི་གི་མིང་དེ་ཡང་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཟེར་ཡ་དེ་ཁོ་རང་གི་ཚིག་མ་རེད་དེ་རྒྱ་ནག་དམར་ཤོག་གཞུང་གིས་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཟེར་ཡ་དེ་ཁོ་རང་གིས་ཞིབ་འཇུག་བྱས་སོང་དུས་གང་ལ་མིན་པ་ཆགས་རེད་དེ་དུས་གང་ལ་ད་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མ་རེད་ཟེར་ཡ་མིན་ཟེར་ཡ་དེ་དེ་འདྲ་ཡོང་རྒྱུ་རེད་དེ་དུས་གང་ལ་ཁོ་རང་གིས་ཞིབ་འཇུག་བྱེད་ཡ་དེ་ནང་ལོགས་ནས་ང་ལྟ་བུ་མཚོན་ན་བོད་ཀྱི་ལོ་རྒྱུས་ད་མང་པོ་ཅིག་ཀློག་ཡོད་རེད་ལྷག་པར་དུ་ང་སྔོན་མ་རྡ་རམ་ས་ལ་ནས་ལས་ཀ་བྱས་དུས་གང་ལ་ནི་རྒྱ་ནག་དང་འབྲེལ་བ་ཆགས་བསྡད་རེད་ང་རང་ཡིན་ན་རྩོམ་མང་པོ་ཅིག་བྲིས་ཡོད་རེད་ད་རྒྱ་ནག་གི་རྒྱ་ནག་པས་བྲིས་རྒྱུ་གི་རྩོམ་དེ་ཚོ་དགག་ལན་བྲིས་དུས་གང་ལ་ད་གཅིག་བོད་པའི་ཡིག་ཆ་བེད་སྤྱོད་བྱས་ནས་བྲིས་དུས་གང་ལ་ཁ་ཞེ་གཅིག་ཕེབས་ཏེ་གཏིང་ཟབ་པོ་དང། དེ་འདྲ་གི་འགྲེལ་བཤད་རྒྱབ་རྒྱབ་ཁག་པོ་དེ་འདྲ་དཀའ་ངལ་མང་པོ་འཕྲད་དུས་གང་ལ་ད་ཡིག་ཆ་རག་དགོས་མ་ད་ཁོ་རང་གི་དེབ་དེ་མར་གཅིག་བླངས་དུས་ད་ཡིག་ཆ་ཚང་མ་དེ་ལ་འཕངས་དགོས་བར་ད་ལོ་རྒྱུས་ནང་དེ་འདྲ་རེད། དེ་དུས་གང་ལ་དོགས་པ་ཟ་ས་དེ་འདྲ་ཡོད་བ་མ་རེད་ག་རེ་ད་ཡིག་ཆ་ལོ་རྒྱུས་ཟེར་ཡ་དེ་ཡིག་ཚང་གི་ཁུངས་ཡོད་མེད་རེད་བ། ཡིག་ཚང་གི་འགྲེལ་བཤད་ཅིག་རེད་མ་གཏོགས་ཁོ་རང་གི་ང་ཚོ་འགྲེལ་བཤད་ཀྱི་སྐོར་མ་རེད་བ། ཡིག་ཚང་གི་འགྲེལ་བཤད་ཀྱི་སྐོར་བ། དེ་དུས་གང་ལ་ཡིག་ཚང་ཁུངས་ལྡན་ཅིག་དང་ཡིག་ཚང་དེ་རྩོད་པ་མེད་ཡ། རྩོད་གཞི་མེད་བ་ཡིག་ཚང་གཅིག་ཡིན་ན་ཡིག་ཚང་ཁོ་རང་གི་ཡིག་ཆ་ཁོ་རང་གི་ཁ་གྲགས་ཡོང་དུས་སྒང་ལ་ད་དེ་གསལ་བོ་འདྲ་བོ་ཆགས་ཡོད་བ་རེད་དེ་དག་ཁོ་རང་གི་ཐད་གོ་ནས་བརྗོད་ཡོང་དུས་སྒང་ལ་ཅིག་ང་རང་དོགས་པ་ཟ་དགོས་བ་དང་འདི་ལྟ་ཡིན་ན་ཟེར་ཡང་དེ་འདྲ་བྱུང་མ་སོང་ག་རེ་ཡིན་ན་ཡིག་ཚང་ཡིག་ཆ་ཚང་མ་ཚད་ལྡན་གྱི་ཡིག་ཆ་ཡིན་དུས་སྒང་ལ་ཁོའི་ཡིག་ཆ་ཁ་གྲགས་ཡོང་དུས་སྒང་ལ་ཏན་ཏན་ཚད་ལྡན་ཡིན་པ་དེ་ད་ཅིག་རང་བཞིན་གྱི་དེ་འདྲ་ཚོར་བ་དེ་སླེབ་གི་འདུག་ལགས། ད་དེ་ནས་ད་ལྟ་ཅིག་གིས་ད་ལྟ་དེབ་དེ་དེབ་དེའི་ཐོག་ལ་ཡ་བཀའ་མོལ་ཞུ་རྒྱུ་ཅིག་ལ་ཡ་ད་དེབ་དེ། ཅིག་རྒྱ་ཡིག་ནང་ལ་པར་སྐྲུན་བྱས་པ་རེད་དེ་ནས་ད་ལྟ་ཅིག་གིས་བོད་ཡིག་ནང་པར་སྐྲུན་བྱས་ནས་ད་ལོ་ཁ་ཤས་ཤིག་འགྲོ་བ་རེད་བ་ལོ། དེ་སོང་ད་ང་རང་ཚོ་དང་སྤྱི་བཏང་གི་ཉམས་ཞིབ་པ་ཡིན་སོང་ཙང་ནམ་རྒྱུན་ཆེད་ལས་པ་མང་པོ་མཉམ་པོ་བཀའ་མོལ་ཡོང་གི་ཡོད་རེད་རྒྱ་ཡིག་ཉམས་གང་ཤེད་ན་དེབ་དེའི་ཐོག་ལ་ཡ་ཅིག་གིས་རྒྱ་མིས་ཟེར་ཚེ་སྤྱི་བཏང་གིས་ད་ནུབ་ཕྱོགས་ནང་ཡོད་པའི་གིས་ཁོང་རྣམ་ཚོའི་མཁས་པ་རེད་ཤེས་ཡོན་ཅན་རེད་དེ་མིན་ཅིག་གིས་བོད་པའི་གིས་ངོས་ནས་ཡ་ཅིག་གིས་རབ་ལུགས་ཀྱི་ཐོག་ལ་ཡ་ཁོང་རྣམ་ཚོས་གིས་ཉམས་ཞིབ་གནང་མཁན་རེད་མཁས་པ་ཚོ་གིས་ཁོ་ཚོའི་ངོས་ནས་ཅིག་འདི་སྐོར་ལ་ཡ་ལན་འདེབས་ག་རེ་ཟེར་ད་ཁོ་ཚོའི་ངོས་ནས་འདི་སྐོར་ལ་ཅིག་བསམ་ཚུལ་ག་རེ་འདུག་ལོ། དེ་ལ་ད་ལྟའི་ངའི་དཔེ་ཅིག་རེད་གོ། དེ་ཉིས་སྟོང་བཅུ་དྲུག་གི་ལོ་ང་ཐའེ་ཝན་ལ་སོང་ནས། ད་ནི་ད་ལྟ་ཁོ་རང་གི་གཏམ་བཤད་དེ་ཉན་བ་རེད། གཏམ་བཤད་ཉན་ནས་ད་ལྟ་ཁོ་རང་ཆུ་ཚོད་གཉིས་འདྲ་བོ་ཅིག་འདྲ་ཡོད་མ་རེད་ཆུ་ཚོད་དང་ཐུང་ཐུང་ཅིག་རེད་དེ་ནས་འགྲེལ་བཤད་བརྒྱབ། འགྲེལ་བཤད་བརྒྱབ་དེ་ཚར་ནས། ད་ནི་ད་ལྟ་གི་ཚོགས་འདུ་དེ་ལ་ཐུན་མོང་གི། བསྟན་བཅོས་འཚོལ་བ་ཟེར་ཡ་ཚོགས་འདུ་དེ་རེད་བོད་རྒྱ་བར་ལ་ཐུན་མོང་གི་བསྟན་བཅོས་འཚོལ་བ་ཟེར་ཡ་དེ་རེད། དེ་འདྲ་གི་བོད་མིའི་སྒྲིག་འཛུགས་ཀྱི་དེ་འདྲ་གི་ཚོགས་འདུ་མང་པོ་གོ་སྒྲིག་བྱས་ཡོད་རེད། ད་ཆེ་ཤོས་དེ་ཉིས་སྟོང་དགུ་བའི་ལོ། ང་ཚོ་ཇི་ནི་ཝ་ནང་ལ་ང་ཚོ་ལས་ཁུངས་གོ་སྒྲིག་བྱས་ཡོད་རེད།

ད་ཉིས་སྟོང་བཅུ་དྲུག་ལོ། ཁོ་རང་གི་གཏམ་བཤད་དེ་ཕར་ཚར་ནས་རྒྱ་མི་ཚང་མ་ཉན་བསྡད་རེད་བ། གཏམ་བཤད་དེ་ཕར་ཚར་ནས་གཏམ་བཤད་དེ་གནང་ཚར་ནས་ནི་ད་ང་ཚོས་མཐའ་མཇུག་གི་ཡོངས་ཁྱབ་གི་གསལ་བསྒྲགས་དེ་སྤེལ་དགོས་བ་རེད་བ། དེ་འབྲི་དུས་སྒང་ལ་བོད་པ་གི་སྐུ་ཚབ་ང་བཏང་སོང་ང་ཚོ་རང་ནང་ནས་གཞན་དག་ཚང་མ་རྒྱ་མི་རེད་ད་ང་ཚོས་ག་འདྲ་འབྲི་གི་ཡིན་ཟེར་འདྲི་དུས་སྒང་ད་ངས་བཤད། ད་ལོ་རྒྱུས་སྒང་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་དེ་དང་པོ་ཡིན་ཟེར་ཟེར། དེ་ངས་ལབ་དུས་སྒང་ལ་རྒྱ་མི་གཅིག་གི་དེ་འདྲ་ད་དེའི་རྙོག་དྲ་བྱུང་ས་མ་རེད་བས་ལབ་སོང་གཞན་དག་ཚང་མ་གི་དེ་ལབ། ད་ད་རེས་འདི Professor ལིའུ་ཧན་ཁྲིན་གི་གསལ་བོ་བཟོས་སོང་ཨ་ཟེར་ལོ་རྒྱུས། ཡིག་ཚང་གི་བོད་དེ་རྒྱ་གི་ཡིག་ཚང་ནང་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་དཔེ་དེ་གསལ་བོ་བསྟན་སོང་ཨ། ད་དེ་ལ་རྩོད་གཞི་ག་རེ་ཡོད་རེད་ཟེར་དུས་ང་ཁུ་ཁ་ནས། དེ་ད་ཐོག་དང་པོ་བོད་རིགས་དང་རྒྱ་རིགས་ཀྱི་མཁས་པ་དང་ཡང་ན་ད་བོད་དོན་རྒྱབ་སྐྱོར་ཚོགས་པ་དེ་འདྲ་ཚོགས་འདུ་ཚོགས་ནས། ནས་ཡོངས་ཁྱབ་ཀྱི་གསལ་བསྒྲགས་སྤེལ་དུས་སྒང་ལ་མཐའ་མཇུག་གི་གསལ་བསྒྲགས་སྤེལ་དུས་སྒང་ལ། ཐེངས་དང་པོ་བོད་ནི་ལོ་རྒྱུས་སྒང་ནས་རང་བཙན་རྒྱལ་ཁབ་ཅིག་ཡིན་ཟེར་དུས་ཐོས་ཡ་དེ་སོང་ཨ། ད་ཁོ་རང་གི་གཏམ་བཤད་སོ་གཉིས་ཀྱི་ནུས་བ་དེ་འདྲ་ཐོན་ཡོད་རེད། དེ་ནས་གང་ལ། ད་ལུས་བཟི་རོ་མེད་ཡ།

ང་ཚོ་དང་འབྲེལ་བ་བྱེད་ས་དེ་ཚོ་ལོ་རྒྱུས་ཞིབ་འཇུག་བྱེད་མཁན་དང་དགེ་རྒན་དང་ཞིབ་འཇུག་པ་དེ་འདྲ་རེད། ད་ཁོ་རང་ཚོའི་ནང་ལོགས་ནས་ཧང་སང་ཡག་དོ་སྣང་བྱེད་གི་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་འདི་མ་ལེ་ཚན་ཞིག་བཟོས་ཡོད་རེད། དེ་ནི་ད་ང་ལྟ་བུ་མཚོན་ན་གཟའ་པ་སངས་རྟག་པར་དེ YouTube སྒང་ལ་ཡང་ང་ཚོ་ཚོགས་པ་ནང་ལ་ཅིག་བཤད་རེད། དེ་ཚོ་དཔེ་དེ་དོ་སྣང་བྱེད་ཡག་དང་ག་རེ་ན་བརྗོད་བྱ་མང་པོ་ཅིག་གསར་པ་དང་བོད་ཡིག་ནང་མེད་པ་དེ་འདྲ་ཡིན་དུས་སྒང་ལ་བོད་ཡིག་ལས་ད་རྒྱ་ཡིག་ནང་ཆེ་མཁན་དེ་ཚོ་ལ་ཧང་སང་ཡག་ཕན་ཐོགས་ཡོད་ཡ་དེ་གསལ་བོ་རེད་བོད་པ་ལོ་རྒྱུས་སྟོང་ཆ་མང་པོ་ཅིག་བསྐངས་ཡོད་ཡ་དེ་ཡང་དཔེ་གསལ་བོ་རེད་ལ། ལགས་སོ་ད་ལྟ་ང་ཚོ་དུས་ཚོད་ཀྱི་དབང་གི་ད་ལྟ་ཅིག་ད་ངས་དྲི་བ་མཐའ་མ་ཤོས་འདི་ལ་ཡ་ད་ད་ད་ག་གོང་དུ་ཞུས་པ་རེད་ད་ད་ཁྲིམས་དང་རང་དབང་གི་ལས་རིམ་ནང་ལ་ཡ། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞེས་པའི་འདི་ད་ག་ཅིག་མུ་འབྲེལ་གྱི་ལེ་ཚན་བཟོས་ཡོད་རེད་ད་ཅིག་གིས་དུས་ཚོད་མང་པོ་ཞིག་བཏང་དགོས་རེད་ད་ད་ཅིག་ང་ཚོས་ཀྱི་རྒྱ་ཆེ་གསན་གཟིགས་གནང་མཁན་ཚོ་ལ་ཡ། ད་ཅིག་རྒྱ་ཡིག་ནས་བོད་ཡིག་ལ་བསྒྱུར་ཙམ་པ་ལ་ཡ། ཐོག་མ་དེར་ང་ད་ང་རང་ཚོས་ཁྱེད་རང་རང་གི་ཅིག་གི་ངོས་ནས་སློབ་སྦྱོང་ག་པར་གནང་ཡོད་མེད་དང་དེ་འདྲའི་སྐོར་གནང་བ་ཡིན་ན་མི་མང་ངོས་ནས་ཐག་ཉེ་བོ་ཅིག་ཚོར་བ་ཡོང་གི་རེད་བ་ལ་དེའི་ལས་རིམ་དེ་མུ་མཐུད་ནས་གསན་གཟིགས་གནང་བ་ཡིན་ན་དེ་སོང་ཙང་ང་རང་ངོས་ནས་ཅིག་གི་ལོ་རྒྱུས་མདོ་བསྡུས་གསུང་རོགས་གནང་ཞུ་གི་ཡིན། ལགས་སོ། ལགས་སོ་ངའི་མིང་ལ་སངས་རྒྱས་སྐྱབས་ཟེར་གྱི་ཡོད། ང་སྐྱེས་ས་དེ་བོད་ནང་རེད། ངའི་ཕ་ཡུལ་དེ་མདོ་སྨད་ཁྲི་ཀ་ཟེར་བའི་ས་ཆ་དེ་རེད། སྐབས་དེ་ནས་ང་ཁྲི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ཨ་ནི་མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོ་འདི་མཐར་ཕྱིན་དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ཨ་ནི་རྒྱ་གར་ལ་བཙན་བྱོལ་ལ་ཡོང། དེ་ནས་ཉིས་སྟོང་ཐམ་པ་གི་སྤྱི་ཟླ་གསུམ་པ་ནང་དེ་ཨ་ནེ་ངའི་དྲིལ་བསྒྲགས་ལས་ཁུངས་བོད་གཞུང་སྐབས་དེ་དུས་བོད་གཞུང་རེད་བོད་གཞུང་དྲིལ་བསྒྲགས་ལས་ཁུངས་རྒྱ་ཡིག་སྡེ་ཚན་ནང་ཨ་ནེ་ལས་ཀ་བྱས་ནས་ད་ཉིས་སྟོང་བཅུ་བཞི་གི་ཟླ་བ་དང་པོ་བར་རེད་དེ་དེ་ཡང་ལས་ཀ་བྱས་ཡིན་དེའི་རྗེས་ནས་ང་ད་ཡུ་རོབ་ལ་ཡོང་བ་རེད་དེ་ནས་ཉིས་སྟོང་བཅོ་ལྔ་ནས་བཟུང་ཨ་ནེ་ངའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་ནང་ལས་ཀ་བྱས་ཡ་དང་ད་རྗེས་འདི་ཡིན་ན་ངས་རྩོམ་མང་པོ་བྲིས་གི་ཡོད་རྒྱ་ཡིག་ནང་ལོ་ད་རྒྱ་མིའི་རྩོད་པ་བྱས་ཡ་དང་ལོ་རྒྱུས་ཀྱི་ནང་ཆོས་ཆོས་བྱས་ཡ་རྩོད་པ་བྱས་ཡ་དང་ཨ་ནེ་ད་ག་ནང་བཞིན་བོད་ནང་ལོག་གི་གི་གནས་ཚུལ་ངོ་སྤྲོད་བྱས་ཡ། དེ་འདྲ་ད་ངས་རྩོམ་ག་ཚོད་ཅིག་བྲིས་ཡོད་ད་ལྟ་ཤེས་མི་འདུག་སྟེ་དེ་བས་ནི་ངའི་རྩོམ་ཚང་མ་ཕྱོགས་སྒྲིག་བྱེད་རྒྱུ་དེབ་ཅིག་བཏོན་ཡོད་རེད་དེ་ནས་ད་ལྟ་དེ་ཆེ་དགུ་ཨ་མི་རི་ཀ་ན་ཡོད་ཡག་གི་དེ Democracy China ཟེར་ཡག་གི་དྲ་རྒྱ་ཅིག་ཡོད་རེད་དྲ་རྒྱ་དེའི་སྒང་ལ་ངའི་རྩོམ་ཡིག་བརྒྱ་དང་གཉིས་འདྲ་བོ་ཅིག་སྤེལ་འདུག་ད་ཆ་ཚང་དེའི་སྒང་ལ་སྤེལ་ཡོད་མ་རེད་ད་ལྟ་དེ་དེབ་དང་ནི་གཞན་དག་སྒང་ལ་སྤེལ་ཡོད་ད་ངའི་རྩོམ་བྲིས་ཡག་དེ་རྒྱ་ཡིག་ན་བྲིས་ཡོད་རེད་མང་ཆེ་བ་རེད་དེ་ན་ངའི་བོད་ཡིག་ན་རྩོམ་ཁ་ཤས་བྲིས་ཡོད་ཨོ། དེ་ག་རང་ཡིན་ལ། ཨོ། ཐུགས་རྗེ་ཆེ་གནང་ད་ལྟ་སངས་རྒྱས་སྐྱབས་ལགས་དེ་རིང་ང་ཚོ་དུས་ཚོད་གནང་བ་ཐུགས་རྗེ་ཆེ་གནང་ཨ་ནི་ང་ཚོའི་བོད་ཀྱི་གནད་དོན་དང་འབྲེལ་བའི་ལོ་རྒྱུས་ཐོག་ལ་ཡ་སངས་རྒྱས་སྐྱབས་ལགས་མཉམ་པོ་མུ་མཐུད་ནས་གི་མུ་འབྲེལ་གི་ལས་རིམ་བཟོས་ཡ་རེད་རྣམ་པ་ཚང་མ་ཐུགས་རྗེ་ཆེ་ཞུ་དོན་བྱ་དགོ།